ཀྲུང་གོ་གི་རྒྱལ་ཁབ་དང་འཛམ་གླིང་གི་སྟོབས་ཆེན་རྒྱལ་ཁབ་ཧ་ལམ་རྦད་དེ་ནུབ་ཕྱོགས་དང་ཨ་མི་རི་ཀ་ཚང་མ་དང་མཉམ་བསྐྱོད་དུ་ཕྱིན་ཏེ། ཨའང་མི་མང་རྦད་དེ་སྟོབས་ཤུགས་ཐེག་གྲབས་ལ་སླེབས་དུ་ཡོད་པ་དང་རྒྱ་ནག་དེ་འཛམ་གླིང་གི་སྟོབས་ཆེན་ཨང་དང་པོར་ཆགས་དུ་ཡག་གི་དེ་འདྲ་གི་རྒྱ་མི་མང་པོ་ཞེ་པོ་གཅིག་གི་འགོ་ཁྲིད་དེ་དེ་འདྲ་གི་ངོ་བསྟོད་དང་དེ་འདྲ་ངོ་སོ་ལ་དགའ་པོ་ཡིན་པ་ཡིན་ནས་དེ་ལུགས་རྦད་དེ་བསྟོད་ར་གི་དང་ཆེད་རྩོམ་ཡིག་སྤེལ་མཁན་དང་སྐད་ཆ་བཤད་མཁན་རྦད་དེ་ཡང་རྐྱང་རྐྱང་འབའ་ཁྱབ་སྟེ།

ཡར་རྒྱས་གཏང་ཡག་གི་ཆེད་དུ་ལ་ད་དམིགས་བསལ་གྱི་ཚོགས་འདུ་ཚོགས་འདུ་གྱིས་ཕྱི་གི་མ་དངུལ་དེ་ཚོ་ཕྱིར་འཐེན་མ་ཡག་གི་ཆེད་དུ་ལ་གུ་ཡངས་ཀྱི་སྲིད་ཇུས་ཅིག་བྱེད་ཀྱི་ཡིན་གཉིས་བྱེད་ཀྱི་ཡིན་ཁྱབ་བསྒྲགས་བྱེད་ཕྱོགས་གཞན་ཞིག་ནས་ཡང་ཁྱི་རྒྱལ་ཁབ་བདེ་འཇགས་ཀྱི་ལས་གཞི་དེ་གི་ཐོག་ལ་ནི་ལས་ཀ་ཤུགས་ཆེན་པོ་བྱེད་དགོས་ད་ཕྱི་སྲིད་ཀྱི་ལས་དོན་ཐོག་ལ་སྡོམ་རྩིས་རྒྱབ་སྟེ་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ནི་ཕྱི་སྲིད་ཀྱི་ལས་དོན་ལ་གྲུབ་འབྲས་ཆེན་པོ་ཅིག་ཐོན་ད་དུང་མ་འོངས་མུ་མཐུད་དེ་ཝའེ་ཅའོ་ལིང་ཡུས་གྱི་ཏོའུ་ཀྲེང་ཕྱི་སྲིད་ཀྱི་ཁྱབ་ཁོངས་ནང་གི་འཐབ་རྩོད་ཀྱི་ལས་གཞི་དེ་ཆེར་བཏང་དགོས་དེ་འདྲ་གི་འཐབ་རྩོད་ཅན་བྱེད་སྟངས་དེ་རྦད་དེ་ལུང་པ་རང་དབང་དམངས་གཙོ་མེད་པ་དབང་ཆ་སྒེར་སྡོམ་བྱེད་མཁན་གྱི་ད་ཨུ་རུ་སུ་ནང་བཞིན་དང་ཀོ་རེ་ཡ་ནང་བཞིན་དང་ཨོ་དེ་ཚོ་འདྲ་བ་གཅིག་མཉམ་དུ་གཅིག་འབྲེལ་བ་འདྲ་གཅིག་བཟོ་དང་གཅིག་དེ་ནི། ཀྱིས་རང་དབང་དམངས་གཙོ་གི་རྒྱལ་ཁབ་ཨ་རི་དང་ཡུ་རོབ་གཙོས་པའི་ལུང་པ་ཚང་མ་མཉམ་དུ་ཁ་གཏད་གཅོག་ཡག་གི་དེ་འདྲ་ཅིག་བྱས་ཏེ་བསྡད་དུས་ཁོང་གི་དཔལ་འབྱོར་ཉམས་རྒུད་འགྲོ་དེ་དཔལ་འབྱོར་ཡར་རྒྱས་གཏང་ཡག་གི་ཆེད་དུ་ལ་ནི་སྲིད་ཇུས་ཅིག་བཏང་གི་ཟེར་ཡག་དེ་ཚོ་ལག་བསྟར་བྱེད་མི་ཐུབ་མཁན་གྱི་འགལ་ཟླ་ཆགས་གནས་སྟངས་ཅིག་ཆགས་ཏེ་རེད། གཉིས་པ་དེ་ང་རང་ཚོ་གཞིས་ལུས་ལ་ཡོད་པ་ཡིན་ནའང། ཨ་ནེ་དཔེར་ན་བོད་པའི་སྤྱི་ཚོགས་འདྲ་བ་དང་རྒྱ་ནག་ད་ཧ་ཅང་གི་རྦད་དེ་རྒྱུ་དཔལ་འབྱོར་ཆེན་པོ་ཧ་ཅང་གི་སྟོབས་ཆེན་པོ་གཅིག་ལ་ཡང་མི་མང་རྦད་དེ་དངུལ་ཞེ་པོ་གཅིག་ཡོད་མདོག་འདུག་བོད་ནང་གི་བོད་པ་ཚོ་གི་ལ་དེང་སང་འུར་རྒྱག་གི་ཕྱི་རྒྱལ་ནང་ལ་དང་དྲ་ལམ་གཅིག་པུ་ཐོར་འདི་བསྡད་མཁན་ཚོ་འུར་རྒྱག་གི་འདུག་ཁ་སང་རྒྱ་ནག་གི་མཁས་དབང་གཅིག་གིས་ག་རེ་བཏོན་ཞུས་པ་ཡིན་ན། རྒྱ་ནག་ནང་ལ་ད་ལྟ་ཡང་མི་དུང་ཕྱུར་བརྒྱད་ཧ་ལམ་མི་དུང་ཕྱུར་དགུ་ཙམ་གྱིས་ཟླ་བ་ལ་ཡོང་འབབ་དེ་རྒྱ་མི་སྒོར་མོ་སྟོང་ཕྲག་གཉིས་ལས་ཡོད་མ་རེད་ཟེར་དེ་བཏོན་པ་རེད་དེ་བཏོན་དུས་ཐ་མ་ཡང་རྩོམ་ཡིག་དེ་བཀག་པ་རེད་དེ་སྔོན་ལ་རྒྱ་ནག་གི་སྲིད་བློན་ལི་ཁེ་ཆང་གིས་ག་རེ་བཤད་རེད་ཞུས་པ་ཡིན་ན། རྒྱ་ནག་ལ་ད་ལྟ་མི་དུང་ཕྱུར་དྲུག་གིས་དུང་ཕྱུར་དྲུག་རེད་དམ་ཟླ་བ་གཅིག་གི་གླ་ཆ་རྒྱ་མི་སྒོར་མོ་གཅིག་སྟོང། རྒྱ་མི་སྒོར་མོ་གཅིག་སྟོང་ཟེར་དུས། ག་ཚོད་རེད་ང་ཚོ་རྒྱ་གར་སྐྱོ་པོ་ཞེ་པོ་གཅིག་རེད་ལབ་དགོས་ར་རྒྱ་གར་གི་སྤྱི་བཏང་གི་ལས་བྱེད་མཁན་ནི་ཡང་ཁྲི་ལྔ་དྲུག་ཡོད་རེད་དེ་འདྲ་གཅིག་ཡིན་པ་ཡིན་དུས་ངེད་གི་ཞུ་ཡ་དེ་དངོས་ཡོད་གནས་སྟངས་དེ་འདྲ་གཅིག་ཆགས་པ་གཅིག་རྒྱ་ནག་ལོ་བཞི་བཅུ་ལྔ་བཅུ་གཅིག་གི་གཅིག་དཔལ་འབྱོར་འཛུགས་སྐྲུན་གི་ནང་ལ་མི་ཁ་ཤས་དངུལ་ཡོད་པ་ཆགས་རེད་དངུལ་ཡོད་པ་དེ་ཡང་རྒྱ་ནག་གི་འགོ་ཁྲིད་དཔོན་པོ་དེ་ཚོ་གིས་དེ་ནས་སྤུན་མཆེད་དང་ཁོ་ཚོ་གི་ནང་གི་ཁྱིམ་རྒྱུད་ད་ཧ་ལས་པ་ཡིན་ན་ཡང་རྫུ་ཡ་གདོང་ཤ་ན་མི་དུང་ཕྱུར་གཅིག་གཉིས་ཙམ་གཅིག་དངུལ་ཡོད་པ་དེ་ཚོ་འཛམ་གླིང་རུ་སྐྱེས་རྒྱུག་དེ་དེ་ཚང་མ་དངུལ་ཡོད་ཤག་ཤག་གྱིས་དེ་ནས་ཨིན་ད་ད་དེང་སང་རྒྱ་ནག་དེ་གཅིག་ནས་ཆབ་སྲིད་ཀྱི་འགོ་ལོ་སྡུག་རུ་སྡུག་རུ་འགྲོ་ཁོ་ཚོ་ནང་ཁུལ་གྱི་འགལ་ཟླ་ཆེ་རུ་འགྲོ་དཔལ་འབྱོར་གྱི་ཉམས་གུད་ཆེན་པོ་གཅིག་འགྲོ་དེ་འདྲ་གི་གནས་སྟངས་བྱུང་ལ་མང་ཚོགས་མི་མང་ཡིན་པ་ཡིན་ན་དཔེ་དེ་ནི་འཚོ་བ་དཀའ་ངལ་གཅིག་འཕྲད་དེ་དེ་ནི་ཁོ་ཚོ་ནང་ཁུལ་ལ་གསལ་བསྒྲགས་ག་རེ་བྱེད་ཀྱང་ཞུས་པ་ཡིན་ན་མི་མང་ཚང་མ་གི་འཚོ་བ་དཀའ་ངལ་གཅིག་སླེབས་ཡ་ཡིན་པ་དང་ད་སྔོན་མ་ང་ཚོ་འཚོ་བ་དཀའ་ངལ་འཕྲད་དེ་སྐབས་སུ་ཟ་རྒྱུ་མེད་པ་འཐུང་ཡ་མེད་པ་གི་དེ་འདྲ་དཀའ་ངལ་འཕྲད་ན་ནང་བཞིན་གྱི་གྲ་སྒྲིག་བྱེད་དགོས་རེད་ཟེར་ཡ་གི་ཨ་ནི་དེ་ཚོ་གི་ཐུགས་ལ་སླེབས་བསྡད་ཡོད་པ་ཡིན་དུས་ཨ་ནི་ཞི་ཅིན་ཕིང་གི་གཏམ་བཤད་དེ་གི་ནང་ལ་རྒྱ་ནག་ནང་ལ་ད་ལྟ་དཔེ་དེ་གནས་སྟངས་དེ་ཛ་དྲག་ག་འདྲ་གཅིག་སླེབས་བསྡད་ཡོད་པ་ང་ཚོ་ཨ་ནི་ཁོའི་བཟོ་ལྟ་ལས་མཐོང་གི་མཐོང་ཐུབ་ཡ་གཅིག་ཆགས་བསྡད་རེད་ལ།

དམིགས་བསལ་ས་གནས་ས་ཐོག་ཏུ་ཁ་ཡོད་ལག་ཡོད་ཀྱི་དཀའ་ངལ་ཡོད་མཁན་ཚོར་ཞལ་འདེབས་སྤྲད་པ་ནི། ྋགོང་ས་མཆོག་དང་སོ་སོའི་རྩ་བའི་བླ་མའི་བཀའ་བཞིན་སྒྲུབ་པར་ངོས་འཛིན་གནང་གི་ཡོད་ཅེས་འདི་ག་རླུང་འཕྲིན་ཁང་གི་བཅར་འདྲིའི་སྐབས་འགྲེལ་བརྗོད་གནང་ཡོད། ད་ལྟ་དམིགས་བསལ་སྐྱབས་མགོན་རིན་པོ་ཆེ་གིས་ད་ལྟ་ང་ཚོ་ཧི་མ་ལའི་རི་རྒྱུད་འདི་ཚོ་གིས་ང་རང་ཚོ་དངོས་གནས་དྲང་གནས་ང་རང་ཚོ་ཆོས་རིག་གཞུང་འདི།

དེ་བཞིན་རྒྱལ་ཁབ་དེ་ཉིད་ཀྱི་དམིགས་བསལ་དཔལ་འབྱོར་ཚ་ཁུལ་དུ་འཛུལ་མི་འཇུག་པའི་བཀག་སྡོམ་བྱས་ཡོད་ཅེས་རྒྱ་གར་ལ་བརྡ་ལན་སྤྲད་ཡོད་པ་རེད། ཐག་གཅོད་འདི་ནི་སྔ་ལོའི་ཕྱི་ཟླ་བདུན་པའི་ནང་རྒྱ་གར་གྱི་སྲིད་བློན་ན་རེན་དྷ་མོ་དྷི་མཆོག་གིས་སིང་གྷ་ལའི་སྲིད་འཛིན་རཱ་ནི་ཝི་ཁི་རམ་སིང་ལ་རྒྱ་གར་གྱི་འཐབ་ཇུས་དང་བདེ་འཇགས་ཀྱི་གནས་སྟངས་ཐད་བརྩི་བཀུར་བྱེད་དགོས་པའི་འབོད་སྐུལ་བྱས་པའི་རྗེས་སུ་བྱུང་བ་དང། སིང་གྷ་ལའི་ཐག་གཅོད་འདི་རིང་མིན་ཕྱི་ཟླ་དང་པོའི་ཚེས་ལྔ་ནས་ཕྱི་ཟླ་ལྔ་པའི་ཟླ་མཇུག་གི་བར་རྒྱ་ནག་གི་ཞིབ་འཇུག་གྲུ་གཟིངས་སིང་ག་ལའི་གྲུ་ཁར་ཡོང་ནས། ལྷོ་རྒྱ་ནག་རྒྱ་མཚོའི་ཁུལ་དུ་ཉུལ་ཞིབ་བྱེད་འཆར་ཡོད་པ་དེར་སིང་ག་ལའི་སྲིད་གཞུང་གིས་ཆོག་མཆན་ཐོབ་ཀྱི་མེད་པ་རེད། གནས་ཚུལ་ལྟར་ན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གཅིག་པོར་ཉུང་མཐར་ཡང་རྒྱ་ནག་གི་གྲུ་གཟིངས་རིགས་ཉི་ཤུ་རྩ་ལྔ་ལྷོ་རྒྱ་གར་རྒྱ་མཚོའི་ཁུལ་དུ་ཡོང་ནས་བྱེད་སྒོ་སྣ་ཚོགས་སྤེལ་ཡོད་པ་རེད།

གཞན་ཝེད་ནམ་གྱི་ཆོས་ཞུ་བ་རྣམས་ལ་དམིགས་བསལ་མཇལ་ཁ་དང་བཀའ་སློབ་སྩལ་བ་སོགས་ཀྱི་མཛད་འཕྲིན་བསྐྱངས་གནང་ཡོད་པ་རེད། དེ་མིན་ཡང་གོང་ས་མཆོག་གི་མ་འོངས་སྐུ་ཡི་ཡང་སྲིད་ངེས་པར་དུ་ཕེབས་དགོས་པར་བོད་ཀྱི་མ་འོངས་པའི་མདུན་ལམ་འཚོལ་ཞིབ་གྱི་ཚོགས་ཞུགས་པ་ཚོ་གིས་གསོལ་འདེབས་ཞུས་ཡོད་པ་དང་ཁོང་ཚོ་ལ་གོང་ས་མཆོག་གིས་ཁོང་གི་སྐུ་ཡི་ཡང་སྲིད་དང་འབྲེལ་བའི་སྐོར་ཐུགས་སེམས་ཁྲལ་གནང་མི་དགོས་པར་རྒྱ་ནག་ནང་འགྱུར་བ་འགྲོ་ངེས་ཡིན་པར་བཀའ་སྩལ་ཡོད་པ་རེད། དེ་ནས་གནས་ཚུལ་གཉིས་པ་ནང་སྲིད་སྐྱོང་མཆོག་དང་བོད་མི་མང་སྤྱི་འཐུས་ལྷན་ཚོགས་དེ་བཞིན་བཙན་བྱོལ་བོད་མི་ཚོགས་ཀྱི་གནས་ཚུལ་ཁག་བཅས་ཐོན་པ་ནང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱ་གར་ནང་གི་བོད་མིའི་གཞིས་ཆགས་ཁག་ལ་གཟིགས་སྐོར་ཕེབས་ནས་བོད་མི་ཚོགས་ཀྱི་གནས་ཚུལ་རྒྱུས་ལོན་བྱས་པ་ཚང་དེའི་ཁར། ལྷོ་ཨ་མི་རི་ཀ་རྒྱལ་ཁབ་ཆེ་ཁག་བཞི་དང་ཁེ་ན་ཌ་དང་ཨ་མི་རི་ཀ་ནང

དེ་ནས་ང་ཚོ་དེ་རིང་གནས་ཚུལ་གསུམ་པ་ནང་བོད་ནང་ནས་ཐོན་པའི་གནས་ཚུལ་ཁག་བཅས་ཀྱི་ནང་ལ་ཡང་རྒྱ་ནག་གི་བཙན་འོག་ན་ཡོད་པའི་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་ལགས་རྒྱ་ནག་གཞུང་གིས་ཉིན་དྲུག་གི་རིང་བཀག་ཉར་རྗེས་གློད་བཀྲོལ་བཏང་ཡོད་པ་དང་ཁོང་དང་ཁོང་གི་ཁྱོ་ག་ཆོས་སྐྱོང་གཉིས་རྒྱ་ནག་གཞུང་གིས་གློ་བུར་དུ་བོད་ལྗོངས་མི་དམངས་ཁྲིམས་ཁང་མདུན་ཐང་དུ་འཛིན་བཟུང་དང་རྗེས་སུ་ཁོང་གཉིས་ལ་ལོགས་སུ་བཀར་སྒུག་སྐོར་བྱས་ནས་བཀག་ཉར་བྱས་ཡོད་ཀྱང་ཆོས་སྐྱོང་ལགས་སྔས་འདི་ལེགས་འགྲུབ་བཏང་ཡོད་པ་རེད། མགོན་པོ་སྐྱིད་ལགས་ཀྱིས་ད་ལོ་སྤྱི་ཟླ་གསུམ་པ་དང་བཞི་བ་ལྔ་བ་དྲུག་པ་བདུན་པ་བརྒྱད་པ་བཅས་སུ་རིམ་པ་བཞིན་སྤུན་མཆེད་རྡོ་རྗེ་བཀྲ་ཤིས་ལགས་སུ་དྲང་བདེན་མིན་པའི་ཁྲིམས་ཆད་ལ་ངོ་རྒོལ་རིམ་པ་བྱས་པ་དང་ངོ་རྒོལ་བྱེད་སྐབས་དེ་དག་ཏུ་རྒྱ་ནག་གི་ཉེན་རྟོག་པས་མགོན་པོ་སྐྱིད་ལགས་སུ་གཅར་རྡུང་དང་འཛིན་བཟུང་བཀག་ཉར་ཐེངས་མང་བྱས་པ་རེད།

མདོ་སྨད་རྔ་བ་རྫོང་ནང་དྲག་ཆར་གྱི་རྐྱེན་གྱིས་ལོ་རྒྱུས་ལྡན་པའི་ཀིརྟི་མ་དགོན་དང་པོ་ཀ་ལ་རི་བཀྲ་ཤིས་ལྷུན་གྲུབ་གླིང་ལ་གོད་ཆག་བྱུང་འདུག་བོད་ནང་གི་རྭ་རྒྱ་དགོན་གྲོང་གཉིས་ནང་སྤྲིན་པ་གས་འཐོར་སོགས་ཀྱི་རྐྱེན་གྱིས་ཆུ་ལོག་བྱུང་སྟེ་རྒྱུ་ནོར་ལ་གོད་ཆག་བྱུང་ཡོད་པ་རེད། རྒྱ་ནག་གཞུང་གིས་དཀར་མཛེས་ཁུལ་ཁོངས་ཀྱི་གཞུང་གི་སློབ་གྲྭ་ཁག་ནང་བོད་ཀྱི་སྐད་ཡིག་སློབ་ཁྲིད་མེད་པ་བཟོ་བཞིན་པ་དང་བོད་ནང་གི་བོད་མི་ཞིག་གིས་བོད་ཀྱི་སྤྱི་ཚོགས་དང་སློབ་གསོ་ནི་བསམ་ཐབས་མེད་པའི་གནས་སུ་ལངས་བཞིན་པ་བཅས་པ་རེད།

རྒྱ་ནག་གཞུང་གིས་གཞིས་ཀ་རྩེ་གྲོང་ཁྱེར་གྲོང་གསེབ་དར་རྒྱས་ཞེས་པ་གི་ལས་འཆར་འོག་གཞུང་གི་ལས་ཀ་གི་ས་མིག་ཡོད་པའི་བརྡ་ཐོ་ཡོད་པ་དེའི་ནང་ལ་ཆ་རྐྱེན་གཙོ་བོ་ལས་ཀ་ཐོ་འགོད་མཛད་མཁན་ཚོ་གིས་གོང་ས་མཆོག་དང་ཁ་བྲལ་བ་གི་ལས་འགུལ་ལ་རྒྱབ་སྐྱོར་དང་ངན་འབྲེལ་མཛད་མཁན་ཚོ་གིས་ཐོ་འགོད་མཛད་མི་ཆོག་སྐོར་བཀོད་པ་རེད། རྒྱ་ནག་གཞུང་གིས་མངའ་རིས་སྒར་རྫོང་གི་དགེ་སློབ་བཞི་བརྒྱ་ལྷག་ལ་གོང་ས་མཆོག་དང་ཁ་བྲལ་ལ་ཐ་ཚིག་འགོད་པའི་ཚོགས་འདུ་ཚུགས་ཡོད་པ་རེད། དེ་ནས་རྒྱ་ནག་གི་གནས་ཚུལ་ཐོན་པའི་ནང་དགུང་ལོ་བཅུ་ཕྱེད་རེ་བཞི་ཡིན་པ་རྒྱ་ནག་གཞུང་གི་སྲིད་བློན་ཟུར་པ་ལི་ཁེ་ཆང་གློ་བུར་དུ་སྙིང་ནད་ཕོག་སྟེ

རྒྱལ་སྤྱིའི་ཆོས་དད་རང་དབང་དང་ཡིད་ཆེས་མཐུན་སྒྲིལ་ལྷན་ཚོགས་ཐེངས་བཞི་བ་ཚོགས་བཞིན་པ་དང་བསྟུན་ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུཛ་ར་ཟེ་ཡཱ་ལགས་ཆེད་བཅར་གྱིས་གཏམ་བཤད་གནང་སྐབས་རྒྱ་ནག་གཞུང་གིས་བོད་ནང་གི་ཆོས་དད་རང་དབང་རྡོག་རོལ་གཏོང་བཞིན་པ་ལ་སྐྱོན་བརྗོད་གནང་ཡོད་པ་རེད། རྒྱ་ནག་རྒྱལ་ས་པེ་ཅིན་དུ་ཡོད་པའི་ཨ་མི་རི་ཀ་གཞུང་ཚབ་ཆེན་མོ Nicholas Burns མཆོག་གིས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོ་ལ་རྒྱ་ནག་གཞུང་གིས་བོད་དང་ཤིན་ཅང་ཧང་ཀང་བཅས་ཀྱི་འགྲོ་བ་མིའི་ཐོབ་ཐང་ལ་རྩིས་མེད་རྡོག་རོལ་གཏོང་བར་སྐྱོན་བརྗོད་གནང་ཞིང། བོད་མིའི་ཐུན་མོང་མ་ཡིན་པའི་རིག་གཞུང་དང་སྐད་ཡིག་མི་རིགས་ཀྱི་ངོ་བོ་རྩ་མེད་བཟོ་བའི་ཐབས་ཇུས་སྤེལ་བཞིན་པ་ལ་སྐྱོན་བརྗོད་གནང་ཡོད་པ་རེད། ཨ་མི་རི་ཀ་དང་རྒྱ་ནག་གི་སྲིད་འཛིན་རྣམ་གཉིས་མཇལ་འཕྲད་སྐབས་སྲིད་འཛིན་ཇའོ་པེ་ཏན་གྱིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ལ་རྒྱ་ནག་གཞུང་གིས་དབང་བསྒྱུར་འོག་ཡོད་པའི་བོད་དང་གྲངས་ཉུང་མི་རིགས་ཀྱི་ས་ཁུལ་ཁག་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་བློ་ཚ་ཡོད་པ་བརྗོད་པ་རེད། བོད་ནང་བོད་ཕྲུག་ས་ཡ་བརྒལ་བ་རྒྱ་ནག་གཞུང་གིས་གཉེར་པའི་བཅའ་སྡོད་སློབ་གྲྭ་ཁག་ཏུ་བཙན་གྱིས་བཅུག་སྟེ་བོད་མི་ཚོ་གི་ཆོས་རིག་གོམས་སྲོལ་དང་སྐད་ཡིག་སོགས་བོད་མི་རིགས་ཀྱི་ངོ་བོ་རྩ་མེད་བཟོ་བཞིན་པ་དེས་རྒྱ་ནག་གཞུང་གིས་བཅའ་སྡོད་སློབ་གྲྭ་གི་ལམ་ལུགས་དེ་འཕྲལ་དུ་མཚམས་འཇོག་བྱ་དགོས་པ་དང་བཅའ་སྡོད་སློབ་གྲྭ་གི་སྲིད་ཇུས་དང་འབྲེལ་ཡོད་ཀྱི་རྒྱ་ནག་དཔོན་རིགས་ཚོ་ལ་ཕྱི་རྒྱལ་དུ་ཡོང་བའི་མཐོང་མཆན་བཀག་འགོག་མཛད་དགོས་པ་སོགས་གལ་ཆེའི་གྲོས་ཆོད་ཅིག་ཡུ་རོབ་གྲོས་ཚོགས་སུ་སྤྱི་ཟླ་བཅུ་གཉིས་ཀྱི་ནང་བཞག་ཡོད་པ་རེད། ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་ཡུན་རིང་ཤོས་གནང་མཁན་དམངས་གཙོ་ཚོགས་པ་གི་འཐུས་མི་བོད་དོན་རྒྱབ་སྐྱོར་ཤུགས་ཆེ་གནང་མཁན་ལྕམ Dianne Feinstein ལགས་དགོངས་པ་རྫོགས་ཡོད་པ་རེད། ཁོང་དགུང་ལོ་དགུ་བཅུ་ལ་ཕེབས་པ་རེད།